ནས་ཕན་འདོགས་པ་དང་འགའ་ཤས་ལ་རིང་བར་སོང་ནས་གནོད་པ་སྐྱེལ་བའི་ཆགས་སྡང་གཉིས་མི་བྱ་བར་ཉེ་རིང་ཆགས་སྡང་དང་བྲལ་བའི་བཏང་སྙོམས་ལ་གནས་པར་བྱའོ་སྙམ་པས། སྙམ་པའི་ངང་ནས། འཁོར་བ་ལ་ཐོག་མ་མེད་པས་བདག་གི་སྐྱེ་བ་ལ་ཐོག་མ་མེད་ཅེས་སོགས་རྒྱུ་འབྲས་མན་ངག། བདུན། སྒོམ་ཚུལ་གཞུང་དུ་ཇི་ལྟར་བཤད་པ་བཞིན་ཉམས་སུ་ལེན་ནོ་ཟེར་བ་དེ་རེད་ད་ད་ཕ་གིར་བཤད་ཚར་རེད། དེ་ནང་བཞིན་འདི་ནི་སྡོད་བྱ་འདུག་དེ་བཅས། གཉིས་པ་ནི་ཐོག་མར་ལམ་ལ་དམིགས་པའི་སེམས་བསྐྱེད་སྒོམ་ཚུལ་ནི་ག་རེ་བདག་གིས་ཐོག་མ་མེད་པ་ནས། ལུས་བླངས་པའི་ཤ་རུས་ས་ནང་ནས་རི་རྒྱལ་བས་ཀྱང་མཐོ་ཞེས་པ་ནས་ད་གདོད་སེམས་ཅན་རྣམས་སེམས་ཅན་ཐམས་ཅད་ལ་ཕན་པ་སྒྲུབ་པ་ཞིག་བྱའོ་སྙམ་པའི་བློ་བཅོས་མ་མ་ཡིན་པ་དུང་ངུ་དུང་བ་དང། དེ་ལྟར་སྐྱེ་བར་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ་སྙམ་པའི་ངང་ནས་ས་བདག་ལམ་ལ་དམིགས་པའི་སའི་ཨ་དེ་དང་བྱང་ཆུབ་སེམས་ཀྱི་རིམ་ལྔ་བདུན་སྒོམ་ཚར་དུས། ད། ཐོག་མ་མེད་པར་ལུས་བླངས་པ་སྒང་ག་འཕྲོ་བརླག་ཕྱིན་པ་རེད། ད་ད་རིང་ངའི་ལུས་འདི་དཔེ་དོན་ཡོད་པ་བྱེད་དགོས། དེའི་དོན་ཡོད་པ་ག་འདྲ་བྱེད་ཀྱི་ཡིན་ཟེར་ན་ལུས་ཤ་ཁྲག་དེ་སྲིན་ལྷ་འདྲེ་གདོན་ཚང་མ་ལ་སྟེར། དཔེ་སེམས་ཅན་ཚོ་ལ་ཕན་པ་སྒྲུབ། ཨ་མ་འོངས་པ་ན་ཆོས་ཀྱིས་ཚིམ་པ་བྱས་ནས་ནི་སེམས་ཅན་ཐམས་ཅད་སངས་རྒྱས་ས་ལ་བཀོད་ཐུབ་པ་བྱེད་དགོས་བསམ་པའི་ལམ་ལ་དམིགས་ཏེ་དེ་རེད། འོ་དེ་བྱས་ན་དེ་འདྲ་དེ་ཡོང་བ་ཅིག་པའི་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ་བསམ་པ་བྱས་ནས་ཨ་ནི་བརྒྱུད་པའི་བླ་བརྒྱུད་གསོལ་འདེབས་བཏོན་ཤོག་གསུངས། རིང་བརྒྱུད་ཉེ་བརྒྱུད་ག་རེ་བཏོན་གྱི་ཡིན་ན་གསོལ་འདེབས་བཏོན་ནས།